བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ། འདི་ལོ་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གསུམ་གྱི་མཚན་དཀྱིལ་ཙམ་ལ་རྒྱ་གར་དང་བོད་གཉིས་ཀྱི་དབར་ས་འབྲེལ་ཡོད་ས་ཧི་མ་ལ་ཡའི་རི་རྒྱུད་ཀྱི་རི་བོའི་སྟེང་གངས་རུད་ཅུང་ཞིག་བརྒྱབ་ཡོད་པ་དེ་ཡི་འགུལ་ཤུགས་ལ་བརྟེན་ནས་རི་བོའི་སྟེང་ནས་གངས་དང་འཁྱགས་རོམ་ཡོད་པའི་རྡོ་དང། ཕ་བོང་མང་པོ་ཞིག་གཤམ་འོག་རྒྱ་མཚོའི་ནང་ལྷུང་བའི་རྐྱེན་གྱིས་གཤམ་འོག་གི་ལྷོ་ནག་རྒྱ་མཚོའི་ཆུ་ཁ་བརྒལ་ཏེ་འབྲས་ལྗོངས་ཁུལ་དུ་འདས་པའི་མི་ལོ་ལྔ་བཅུ་ལྷག་ཙམ་ཞིག་གི་རིང་བྱུང་མྱོང་མེད་པའི་ཆུ་ལོག་གི་རྐྱེན་ངན་གོད་ཆག་ཞིག་བྱུང་ཡོད་པ་དེའི་སྐོར་ལ་འབྲས་ལྗོངས་ནང་བཅའ་བཞུགས་གནང་མཁན་སྒྱུ་རྩལ་བ་དང་བོད་ཡིག་བྲིས་རྩལ་ཐོག་ལ་མཁས་པ་སྐུ་ཞབས་ལྕགས་རི་ཤར་འཇམ་དབྱངས་རྡོ་རྗེ་ལགས་སུ་འབྲས་ལྗོངས་ནང་གི་ད་ལན་གྱི་ཆུ་ལོག་དེའི་སྐོར་ལ་བཀའ་མོལ་ཞུ་གི་ཡིན།

འབྲས་ལྗོངས་གཞུང་ཆ་ཚང་ད་ད་ལྟའི་སྐབས་འདི་ལ་ལས་ཀ་དེ་ད་འདི་གི་འདི་གས་རང་ལས་ཡ་གཞན་འདི་དང་ལ་མ་འགུལ་རེད་ད་ག་ནས་བྱེད་ཆོས་ཀྱི་ཁོང་ཚོ་དེ་ས་མཚམས་ལོན་རྒྱུ་པུ་ལི་སི་རེད་ཨ་ནི་འདི་མ་ཡིན་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ད་ང་རང་ཚོ་ནང་ལ་ཡིན་པའི་ནི་གཞོན་ནུ་གཞོན་ནུ་ད་བུད་མེད་ཀྱི་ག་ལ་གང་འཚམས་ཅིག་ད་ཚང་མས་ཧ་རུ་ཕ་རུ་བྱེད་བྱེད་ད་ད་ལྟ་གཞི་ནས་ད་འདི་ག་ཚོད་རེད་ཚུར་གསོད་བཞིན་པའི་སྐབས་རེད་དེ་ད་ལྟ་ཆ་ཚང་རེད་པ་ཅིག་ཚུར་གསོད་ཐུབ་མི་འདུག་ད་ཉི་མ་ཚེ་རབས་གཞི་ནས་ད་ད་འདི་བ་དུ་ཞིག་བཅུ་གཉིས།

རི་དེ་གའི་ཚང་མའི་ནང་ནས་རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཀྱི་རི་ཚང་མའི་ནང་ནས་རི་གསར་ཤོས་དེ་འབྲས་ལྗོངས་ཀྱི་ད་རི་དེ་གསར་པ་རེད་ཟེར་གྱི་འདུག་ད་རྙིང་ཤོས་དེ་ཕལ་ཆེར་ཨ་སམ་གྱི་གྷ་རོ་ཧིལ་ཟེར་མཁན་དེ་བརྩི་གི་ཡོད་ས་རེད་གྷ་རོ་ཧིལ་དེ་ལས་བལྟས་ནས་ཨ་ནི་གཞན་དག་ཚང་མ་ལོ་རེ་རེ་ལ་ཡར་བལྟས་ཚར་མ་ཅིག་མ་ཟ་གི་ཡོད་པ་སོགས་རེད།

རྡོལ་ཅེས་མཚོ་རྡོལ་བ་རེད་ཟེར་བ། མང་པོ་ཞིག་གིས་འདི་འདྲ་སྤྲིན་པ་རྡོལ་བ་རེད་ཟེར་མཁན་གྱི cloudburst ཟེར་བ་སྤྲིན་པ cloudburst མ་རེད་དགེ་འཇོ་ན cloudburst ཡོད་མ་རེད་དེ་དག་མཚོ་རྡོལ་བ་རེད་མཚོ་དེ་མར་རྡོལ་ནས་ཨ་ནི་མཚོ་ཁོ་རང་འགྲོ་ས་གི་ནམ་རྒྱུན་གྱི་ད་ཅིག Teesta ནས་འགྲོ་གི་ཡོད་ནི་རེད་རང་གིས་འགྲོ་གི་ཡོད་ནི་རེད་ད་དེ་སྔོན་མ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཟེར་ལ་ཡང་ར་མཐོང་ངེས་ནས་ཡང་མཚོ་ཅིག་ཁས་བཞེས་ཡང་ར་མཐོང་གི་བསམ་པ་དེ་མ་ཕྱིན་རྗེས་ཡང་འདི་འདྲ་པོ་ཅིག་ཆུང་ཆུང་ཅིག་བྱུང་བ་རེད་ཆེན་པོ་རང་བྱུང་ཡོད་མ་རེད་ད་ད་རེས་ཀྱི་འདི་ལོ་ལྔ་བཅུའི་ནང་གངས་ཀྱི་སྲུང་བ་ནགས་ཤིང་བཅས་ཀྱི། ཆེ་ཤོས་ཀྱི་ཆུ་བོ་དེ Teesta དེ་འབྲས་ལྗོངས་ཀྱི་གཙང་ཆུ་ཆེ་ཤོས་རུ་གྱུར་པ། དེ་ཡིན་དུས་ལྷོ་ནག་དེ་གའི Teesta མར་ཡོང་རྗེས་ནི་ཉེན་ཁ་ཆེ་པོ་ཆགས་ཞེས་བྲོ་ཨ་ནི་ཅིག་ད་གིན་ད་གིན་ཞུས་པ་ནང་བཞིན་རི་ཁོ་རང་རང་མཁྲེགས་པོ་དེ་འདྲ་ཁས་མེད་ཙང་ཨ་ནི་ཟུར་ལ་ཡོད་ཚད་དེ་གའི་ཚང་མ་མཉམ་དུ་མར་རྡོ་དང་བྱེ་མ་དང་ཚང་མ་མར་འདྲེས་ཡོང་ཨ་ནི་ཤིང་སྡོང་དེ་ཚོའི་ད་ས་མཁྲེགས་པོའི་ཁ།

Professor SP Rajendra ཞུ་མཁན་ཁོ་རང་མགོ་ཁྲིད་པའི་ཞིབ་འཇུག་ཅིག་དེ་ནང་བཞིན Indian Institute of Science ཁོང་ཚོའི་གི་ཉིས་སྟོང་ཉི་ཤུ་རྩ་གཅིག་དུ་བ་ནས། ཡིན་ན་ཡང་དེ་འདྲའི་ཉེན་ཁ་འདུག་མཚོ་དེ་ཚོ་རྡོལ་ཡས་ཉེན་ཁ་འདུག་ཡ་གིའི་འཁྱག་རོམ་དེ་གས་ལ་ཁུ་ཁྱོ་ཏིས་ཐེབས་པ་ཡིན་ན་དེ་མཚོ་དེ་ནང་ལ་མ་ཚ། མཚོ་དེ་ཚོ་ཆུ་ཁ་རྒྱས་བྱས་ནས་ཆུ་ལོག་ཡོང་ཡ་གི་ཉེན་ཁ་འདུག་ཟེར་ཏེ། བརྡ་ཐོ་བཏང་ནས་གི།

ད་དཔེར་ན་རྒྱ་གར་ནང་ལ་བག་ར་ནང་གལ་འདེམ་ཟེར་མཁན་རེད་པ་ད་ད་དེ་ནས་ཅིག་ད་གསུངས་རེད་དེ་དེ་འདྲ་བོ་ནུས་མཛོད་མང་པོ་ཡོད་རེད་དེ་དེ་འདྲའི་ཤ་གས་མི་འདུག་ཨ་གང་ཡིན་ཟེར་ན་ཁོ་དཔེ་དེ་ཞིབ་པོ་བྱས་བསམ་བློ་བཏང་བྱས་ལོ་བརྒྱ་ཉིས་བརྒྱ་གི་ད་རྗེས་ལ་ག་རེ་ཡོང་གི་རེད་དེ་བསམ་བློ་བཏང་ནས་ཨ་ནི་སྤུས་དག་པོ་བརྒྱབ་ཡོད་དུས་ཙམ་ན་ཁོ་ཡག་པོ་བསྡད་འདུག་ཨ་ད་དེ་བ་ཅིག་བྱས་ན་ས་ཆ་ཁོ་རང་ཡག་པོ་ར་མེད་པ་བྱས་འདིའི་སྒང་ལ་ཡ་རྒྱུ་ངན་དེ་གས་གས་མགྱོགས་པོ་མགྱོགས་པོ་དངུལ་ཟ་ཡག་བྱས་བྱས་ནས་མགྱོགས་པོ་བརྒྱབ་བྱས་ཅིག་ད་ཆུ་ལོག་ཏེས་སླེབས་དུས་ཁོ་གས་བྱས་ཆོག་རེད་བྱ་དེ་འདྲའི་ཆགས་ཡོང་གི་འདུག་ཨ་དཔེར་ན་ཡིན་ན།

འབྲས་ལྗོངས་གནས་ན་སུ་གནས་ཡིན་ས་ཆེན་པོ་རེད་ལ་ཨ་ནི་ཅིག་རིགས་དེ་ཚོའི་གྲས་དེ་ཅིག་ཁ་སོ་བའི་ལྷ་ད་ལྟར་ཅིག་མེད་པས་ཡིན་པ་སོང་ཙང་ཨ་ནི་ཅིག་མ་འོངས་པར་ནུས་མཛོད་དེ་རྒྱབ་རྒྱུ་མི་འདུག་ཞེས་ད་ག་ལ་ཡིན་ནའི་དེ་རྒྱབ་དུས་ངོ་ལོག་འདྲ་པོ་ད་བྱས་བསྡད་པར་ཉིན་ཅིག་ངོ་ལོག་བྱེད་མཁན་དེ་གི་བྱས་བསྡད་པར་དེ་ད་ཉིན་དུ་ཡོག་མར་བར་ཅིག་བཟང་བོ་འདུག་རྒྱབ་ནས་ད་ད་འདྲའི་སྐབས་དེ་ལ་ཚང་མ་ད་ཅིག་གནས་སྐབས་ཅིག་རེ་འགའ་ལ་ཡ་ཁ་སོ་བ་རེད་མྱི་ཡི་རུ་བྱེད་སེ་བའི་སོར་བྱེད་རེད་ཤེས་ཀི་རེད་དེ་ད་ཡིན་ནའི།

ཟེར་གྱི་འདུག་ཨ་ད་གཅིག་ཁོར་ཡུག་ལ་གནོད་འཚེ་མེད་པའི་ཐོག་ནས་ཨན་གཅིག་གིས་རང་ཉིད་ས་གནས་དེ་ལ་འཚོ་ཐབས་དང་འདི་འདྲས་བྱེད་ཡའི་ཐབས་ལམ་གསར་བ་འཚོལ་དགོས་རེད་ཟེར་གྱི་འདུག་ད་ང་རང་ཚོ་ཡ་གིར་བཞུགས་མཁན་གྱི་ད་ས་གནས་མི་མང་གཅིག་ཆགས་ཡོད་རེད་བྱས་ཙང་ད་དེ་ནས་གསུམ་པ་གཅིག་ག་རེ་ཞུ་དགོས་རེད་རྒྱ་གར་གཞུང་ཡིན་ནའི་འདྲ་ས་གནས་སྲིད་གཞུང་ཡིན་ནའི་འདྲ་ད་དེ་ཚོའི་ཐོག་ལ་ཏི་དོ་སྣང་གསར་བ་བྱེད་ཀྱི་ཡོད་པའི་རེ་བ་རེད་ཟེར་གྱི་འདུག་ཨལ།
འོན་ཏེ་ད་ལྟའི་སྐབས་འདི་ལ་ལྟར་དང་པོ་དང་ཉི་མ་ཁ་ཤས་ཕྱིན་པ་རེད་པ་དེ། དེ་ལྟའི་བས་ན་ནི་ད་ཅིག། གཞི་ནས་ད་གཉིད་སད་པའི་བཟོ་འདྲ་ཅིག་ཚང་མ་གིས་ད་མ་གཞི་ནས་ཆུའི་ཁ་ལ་ཡང་ཁང་པ་རྒྱབ་རྒྱུ་མི་འདུག་ཟེར་མཁན་དེ་ཤུགས་ཆེན་པོ་ཅིག་མང་པོ་ཅིག་བཤད་ཀྱི་འདུག་གང་ཡིན་ཟེར་ན། ད་ལྟ་འདི་ག་རེ་ཟེར་དགོས་རེད། ལྷོ་ནག་གི་མཚོ་འདི་གས་པ་རེད། ལྷོ་ནག་གི་འོག་དེ་ལ་མཚོ་གཅིག་གི་ཡང་གས་འགྲོ་ཡོད་རེད་ཟེར་བྱས། ད་ལྟ་ངས་མ་ཁོ་རང་ཚོས་གསུངས་ཞབས་སུ་ད་ལྟ་གས་ཡོད་མ་རེད། དེ་ལྟ། དེ་འདྲ་བ་གི་མཚོ་མང་པོ་ཞེ་པོ་ཅིག་ད་ལྟ་ཡོད་ཡོད་པ་རེད་པ་ག་དུས་ག་འདྲེས་གས་ཀི་ཡོད་མེད་དེ་སུ་ཡིས་བཤད་ཐུབ་ཡ་ཁག་པོ་ཆགས་ཡོད་དུས་ཙམ་པ་ཉེན་ཁ་ཅིག་རྟག་པར་ཡོད་ཡོད་པ་རེད་པ་ཆགས་དེ་གོ་ད་འབྲས་ལྗོངས་སོ་ལ་སྦྱིན་པའི་ནི་བྱས་ས་དེ་ཡིན་དུས་ཙམ་པ་ད་མ་འོངས་པ་ལ་ཡ། འབྲས་ལྗོངས་ནང་ལ་ཁོར་ཡུག་དང་དེ་ནི་མཚོ་དང་དེ་ནི་དེ་ཆུ་དང་དེ་དང་འབྲེལ་བ་ཡོད་ཀྱོག་གི་སྲིད་ཇུས་དེ་བསྐྱར་དུ་ཅིག་བཟོ་དགོས་འདུག་ངེས་རེད་བཤད་མཁན་ཤུགས་ཆེན་པོ་རུ་བྱུང་དགོས་འདུག་ད་རེས་བལྟས་ཅིག